འདི་མངོན་གསལ་ཏེ། མགོ་གཡོན་དུ་ཅུང་ཟད་རོ་དང་མགོ་གཡོན་དུ་ཅུང་ཟད་དུད་ཅིང་འགྱིང་བུ་འགྱིང་བ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་ལྷོའི་ནང་དུ་ཚོམ་བུ་བཀོད་ལ་ཕྲེང་བ་མ་ཞེས་བརྗོད་ཅིང་ལྷོའི་བར་སྣང་དེར་ཕྲེང་བ་མ་སེར་མོ་ཕྱག་གཉིས་ཀྱིས་དེ་ནི་ཁྲོ་བོའི་ཁུ་ཚུར་གྱིས་རྡོ་རྗེ་རིན་པོ་ཆེའི་ཕྲེང་བ་རྡོ་རྗེ་ཕྲེང་བ། སྤུངས་པའི་ཐད། སྤུངས་པའི་ཐད་དུ་དེ་ནི་ཕྱར་ནས། མཆོད་ཡུལ་རྣམས་ལ་དབང་བསྐུར་བར་མཛད་པ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་ནུབ་བྱང་གི་ནང་དེར་ཚོམ་བུ་བཀོད་ལ། གླུ་མ་ཞེས་བརྗོད་ཅིང་ནུབ་ཀྱི་བར་སྣང་དེར་གླུ་མ་དམར་སྐྱ། ཕྱག་གཉིས་རྡོ་རྗེས་མཚན་པའི་པི་ཝང། པི་ཝང་སེར་པོ། བརྡུང་བར་བརྩོན་པ་དཔག་ཏུ་མེད་པ། གླུ་མ་ཟེར་དེ་ད་ཕྱག་ལ་པི་ཝང་བྱས་ནས། སྒྲ་སྙན་རེ་བ་ད་བ་ད་པི་ཝང་དེ་ནི། སེར་པོ་བརྡུང་བར་བརྩོན་པ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་བྱང་བྱང་བྱང་གི་ནང་དུ་ཚོམ་བུ་བཀོད་ལ་གར་མ་ཞེས་བརྗོད་ཅིང་བྱང་གི་བར་སྣང་དེར་གར་མ། ཨ་ནི་ཞལ་དང་ཞབས་གཉིས་དཀར་པོ་སྣ་ཚོགས་གཟུགས་དེ་ཡིན་པ་འདྲ། ཞལ་དང་ཞབས་གཉིས་དཀར་པོ་ཅན། མགུལ་ཟེར་ན་གྲེ་བ་མགྲིན་པ་ཡོད་ས་དེ། འོ་ད་དེ་ནི་མགུལ་དང་རོ་སྟོད་དེ་དམར་སྐྱ་ཅན། དེ་ཡན་ཆད་དེ་དཀར་པོ་རོ་བ་འདི་དམར་སྐྱ། ཟིང་སྐྱ་འདྲ་པོ་ད་དམར་སྐྱ། སྐེད་པ་དང་ཕྱག་གཉིས་སྔོ་སྐྱ། བརླ་གཉིས་དེ་ནི་སེར་སྐྱ། ལྷག་མ་དེ་ཚོ་སྔོན་པོ། སྔོ་བའི་སྣ་ཚོགས་མདོག། རྐང་པ་དེ་རྐང་པའི་རྩེ་མི་དགའི་རྐང་པ་དེ་དཀར་པོ་རེ་བ་ད་ད་དེ་ཇེ་འདྲ་སྔོན་པོ་བྱས། ལྷག་མ་སྔོ་བའི་སྣ་ཚོགས་མདོག། ཕྱག་གཉིས་ཀྱིས་དེ་ནི་རྡོ་རྗེ་རྩེ་གསུམ་པ་གཉིས། རེ་བ་ད་གཉིས་གཡས་སྤྱི་བོ་དང། གཡོན་དེ་ནི་གཡོན་དཀུ་རུ་བསྣམས་ནས། རེ་བ་ད་བསྣམས་ནས། གར་སྣ་ཚོགས་སྒྱུར་བ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་ཤར་ལྷོའི་ནང་དུ་ཚོམ་བུ་བཀོད་ལ་མེ་ཏོག་མ་ཞེས་བརྗོད་ཅིང་ཤར་ལྷོའི་བར་སྣང་དེར་མེ་ཏོག་མ་སེར་མོ་གཡོན་རྡོ་རྗེས་མཚན་པའི་མེ་ཏོག་གི་སྣོད་འཛིན་ཅིང། གཡོན་རེ་བ་ད་མེ་ཏོག་གི་སྣོད་འཛིན་ཅིང། གཡས་མེ་ཏོག་གི་ཆར་འབེབས་པ་དང་སྣོད་ནང་དུ་གཏོར་རེ་བ་ད། ལུས་སུ་གཏོར་བྱ་བྲོ། མེ་ཏོག་ཆར་འབེབས་པ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་ལྷོ་ནུབ་ཀྱི་ནང་དུ་ཚོམ་བུ་བཀོད་ལ་བདུག་སྤོས་མ་ཞེས་བརྗོད་ཅིང་ལྷོ་ནུབ་ཀྱི་བར་སྣང་དེར་བདུག་སྤོས་མ་དཀར་མོ་གཡས་རྡོ་རྗེས་མཚན་པའི་སྤོས་སྣོད་བསྣམས་ནས། མཆོད་ཡུལ་རྣམས་ལ་དེ་ནི་ཚིམ་པར་མཛད་ཅིང་བདུག་པ་བདུགས་ནས། གཡོན་ཁྲོ་བོའི་ཁུ་ཚུར་གྱིས་སྡིགས་མཛུབ་བསྒྲེངས་པ་དཔག་ཏུ་མེད་པ་ཡོད་པར་དེ་ནས་ནུབ་བྱང་གི་ནང་དུ་ཚོམ་བུ་བཀོད་ལ་སྣང་གསལ་མ་ཞེས་བརྗོད་ཅིང་ནུབ་བྱང་གི་བར་སྣང་དེར་སྣང་གསལ་མ། དམར་སྐྱ། སྐུ་གཟུགས། དམར་སྐྱ་བྱས། གཡས་རྡོ་རྗེ་ཁུ་ཚུར་གྱིས། དེ་ནས། རྡོ་རྗེ་ཁུ་ཚུར་གྱིས་དེ་ནས། མར་མེ་སྡོང་བུ། ཕྲག་པ་གཡོན་པར་བསྣམས་ནས་སུ་ད་མར་མེ་རེད་པ་ད་མར་མེ། མཆོད་མེ། རྣམས་དེ་མཆོད་པར་མཛད་ཅིང། གཡོན་དེ་ནི། ཐུགས་ཀར། ཁུ་ཚུར་མཛད་པ་དཔག་ཏུ་མེད་པ། ཡོད་པར་བསམ། དེ་ནས་བྱང་ཤར་གྱི་ནང་དུ་ཚོམ་བུ་བཀོད་ལ་དྲི་ཆབ་མ་ཞེས་བརྗོད་ཅིང་བྱང་ཤར་གྱི་བར་སྣང་དེར་དྲི་ཆབ་མ་སྣ་ཚོགས། མདོག་སྔར་ལྟར། གཡོན་རྡོ་རྗེས་མཚན་པའི་དྲི་ཡི་དུང་ཆོས་ཐུགས་ཀར་བསྣམས་ཤིང། དཔུང་པའི་ཐད་ནས་དྲི།

སྣང་ལ། དེ་ནས། ལྷོའི་བར་སྣང་ལ་ཉི་མའི་དཀྱིལ་འཁོར། རྒྱུ་མེ་ཤེལ་ལས་གྲུབ་པ། མེའི་རང་བཞིན་རེད་པ་ད་དབྱིབས་ཟླུམ་པོ་ཚ་བའི་འོད་ཟེར་གྱིས་གླིང་གི་མུན་པ། ཕྲ་རགས་ཀུན་སེལ་བ་སོགས་སྣོད་བཅུད་ཀྱི་ཁྱད་པར་སྣ་ཚོགས་དང་བཅས་པ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་བྱང་གི་ཕྱོགས། དེ་ནས་བྱང་གི་ཕྱོགས་ཟེར་ན་ད་ལྷོ་དེ་འདི་རེད་སོང་ང། དེ་ཡིན་ན་དེའི་ཁ་གཏད་དེ་ད་བྱང་ལ་བ་ད་འདི་རེད། སོ་སོའི་གཡས་ཁ་དོག་དེ། འོ་བྱང་གི་ནང་དུ་ཚོམ་བུ་བཀོད་ལ་ཟླ་བ་ཞེས་བརྗོད་ཅིང། བྱང་གི་བར་སྣང་ལ་ཟླ་བའི་དཀྱིལ་འཁོར་རྒྱུ་ཆུ་ཤེལ་ལས་གྲུབ་པ་དབྱིབས་ཟླུམ་པོ་ཨོ། ད་བསིལ་བའི་འོད་ཟེར་གྱིས་གླིང་གི་མུན་པ་རགས་པ་སེལ་བ། ལྷ་ཡི་བུ་དང་བུ་མོ་སོགས་སྣོད་བཅུད་ཀྱི་ཁྱད་པར་སྣ་ཚོགས་པ་དང། ཨོ། དེ་བྱས། དེ་ནས་ཟླ་བའི་དཀྱིལ་འཁོར་དེ། སྣ་ཚོགས་པ་དང་བཅས་པ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་ནུབ་ཀྱི་ནང་དུ་ཚོམ་བུ་བཀོད་ལ། ནུབ་དེ་ད་སོ་སོའི་བུ་གའི་ལྗགས་མདུན་གྱི་རི་རབ་རྒྱབ་ལོགས་དེ་རེད། ཨོ། དེ་ལ་ཚོམ་བུ་གཅིག་བཀོད་ལ། དེ་ནས། ནུབ་ཀྱི་ནང་དུ་ཚོམ་བུ་བཀོད་ལ་རིན་པོ་ཆེའི་གདུགས་ཞེས་བརྗོད་ཅིང། ནུབ་ཀྱི་བར་སྣང་དུ་ལྷ་རྫས་ལས་གྲུབ་པའི་གདུགས་དཀར་པོ་ནོར་བུའི་ཡུ་བ་དང་གསེར་གྱི་རྩིབས་སྟོང་དང། ཨིནྡྲ་ནཱི་ལའི་ཏོག་དང་མུ་ཏིག་གི་ཆུན་འཕྱང་གིས་མཛེས་པ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནི་ཤར་གྱི་ནང་དུ་ད་སོ་སོའི་ཡོད་ས་དེ་རེད། སོ་སོའི་ངོས་ལ། འོ་ད་ཤར་གྱི་ནང་ནང་ངོས་རང་ངོས་སུ་ཚོམ་བུ་བཀོད་ལ་ཕྱོགས་ལས་རྣམ་པར་རྒྱལ་བའི་རྒྱལ་མཚན་ཞེས་བརྗོད་ཅིང། རང་ངོས་ཀྱི་བར་སྣང་དེར་རིན་པོ་ཆེའི་ཡུ་བ་བྱེད་པའི་རྩེར། ཟླ་ཕྱེད་རིན་ཆེན། འོ་དེ་ནི། ད་རིན་པོ་ཆེའི་ཡུ་བ་བྱེད་དེའི་རྩེ་དེ་ལ་དེ་ནི་རྩེ་མོ་དེ་ལ་ཟླ་བ་ཕྱེད་པ། འོ་ད་རིན་ཆེན་རྡོ་རྗེ་རིན་པོ་ཆེ། ཨ་ནི་རྡོ་རྗེ་ཏོག་གིས་མཛེས་ཤིང། ཟླ་ཕྱེད་རྡོ་རྗེ་གི་ཏོག་གིས་མཛེས་པར་ད། མཛེས་ཤིང་ལྷ་རྫས་ལས་གྲུབ་པའི་དར་བཟང་པོ། དེ་ནི། ལྕེ་གཅིག་སུམ་བརྩེགས་བྱས་ནས་འགྲོ་ད། དེ་ནི། ལྕེ་སུམ་གཤིབ་བྱས་ནས། དེ་ནི། ལྕེ་གཙིགས་སུམ། སུམ་གཤིབ་བྱས་ནས་འོང། སྙན་པའི་སྒྲ་འབྱིན་པའི་གསེར་གྱི་དྲིལ་ཆུང། གཡེར་ཁ། དུ་མ་དང། ཨ་ནི། རི་དྭགས་གསུམ་གྱི་མཚན་མ་དེར་བ་དང། སྲོག་ཆགས་གསུམ་གྱི་མཚན་མ་དེ་ཉ་སྤུ་ཅན་ཟེར་དེ་རེད། དེ་ནས་ཉ་སྤུ་ཅན་སྲམ་དང་ཉ་གཉིས་འདུས་བདེ་བའི་དེ་ནས་ཉག། འོ་ད་ཆུ་སྲིན་དང་དེ་ནས། དུང་དཀར་འདུས་བདེ་བའི་དེ་ནས། དེ་ནས། ཆུ་སྲིན་མ་ཀ་ར། སེང་གེ་དང་ཁྱུང་འདུས་པའི་དེ་ནས། དེ་ནས། སེང་གེ་རྐང་པ་བརྒྱད་པ་ཟེར་དེ་རེད། མི་མཐུན་ཕྱོགས་ལས་རྒྱལ་བའི་ད་མཚན་མ་དེ་རེད། སྲོག་ཆགས་གསུམ་གྱི་མཚན་མ་ཡོད་པའི་ཨ་ནི་རྒྱལ་མཚན་དཔག་ཏུ་མེད་པ་ཡོད་པར་བསམས་སོ། དེ་ཡང་ཚོམ་བུ་རྣམས་སྔ་མ་སྔ་མའི་ནང་དུ་ཕྱི་མ་དགོད་ཅིང་སྒོམ་དོན་ཡིད་ངོར་རིན་ཆེན་བདུན་དང་གཏེར་བུམ་བཅས་ལྕགས་རི་ནས་གསེར་གྱི་རི་རབ་མུ་ཁྱུད་འཛིན་གྱི་བར་གྱི་བར་སྣང་དང། སྒེག་སོགས་ལྷ་མོ་བརྒྱད། རི་མཚོ་བར་མ་དྲུག་གི་སྟེང་གི་བར་སྣང་དང། ཉི་ཟླ་གདུགས་རྒྱལ་མཚན་བཞི་གསེར་གྱི་གསེར་རི་དང་པོ་གཉའ་ཤིང་འཛིན་དང་རི་རབ་བར་གྱི་མཚོ་སྟེང་བར་སྣང་ལ་ཁྱབ་པའི་ཚུལ་དུ་ཡོད་པར་མོས་དགོས་ཞེས་བླ་མས་གསུངས། དེ་ནས་མཎྜལ་དེ་ལག་པ་སྙིང་གའི་སྙིང་གའི་ཐད་དུ་གུས་པས་ད་མཎྜལ་ཚོམ་བུ་བཀོད་ཚར་སོང་ན། ཨ་ནི་ལག་པ་སྙིང་གའི་སོ་སོའི་སྙིང་གའི་ཁ་ཐུག་ལ་ཡར་འཇུས་ནས། གུས་པས་འབུལ་བའི་ཚུལ་དུ་བཟུང་ལ། དབུས་སུ་ལྷ་དང་མི་ཡི་དཔལ་འབྱོར་ཕུན་སུམ་ཚོགས་པ། མ་ཚང་བ་མེད་པ་འདི་དག་དྲིན་ཅན་རྩ་བ་དང་བརྒྱུད་པར་བཅས་པའི་དཔལ་ལྡན་བླ་མ་དམ་པ་རྣམས་དང་ཁྱད་པར་དུ་ཡང་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཆེན་པོའི་ལྷ་ཚོགས་འཁོར་དང་བཅས་པ་རྣམས་ལ་འབུལ་བར་བགྱིའོ། གོ་ལ། འོ་དེ་རེད། ཞིང་ཁམས་འབུལ་བ་ད་གིན་ནས་ཞུས་ཚར་བ་ཨོཾ་བཛྲ་བྷཱུ་ཞིང་ཁམས་འབུལ་བར་བགྱིའོ་ཨོཾ་བཛྲ་བྷཱུ་མི་ཨཱཿ་ཧཱུྃ་ཟེར་ལབ་ཚར་ཡིན་ཙང་ད་ཡང་བསྐྱར་ཡང་ཞིང་ཁམས་ལབ་དགོས་ཀྱི་མེད་པ་རེད་དེ་ཡིན་ཙང་ལྷ་ཚོགས་འཁོར་དང་བཅས་པ་རྣམས་ལ་འབུལ་བར་བགྱིའོ། ཐུགས་རྗེས་འགྲོ་བའི་དོན་དུ་བཞེས་སུ་གསོལ་བཞེས་ནས་བྱིན་གྱིས་བརླབ་ཏུ་གསོལ། འདི་ལ་གསུང་སྟངས་གསུམ་ཡོད་རེད། བཞེས་ནས་བྱིན་གྱིས་བརླབ་ཏུ་གསོལ་ཟེར་ཅིག། མཆོག་དང་ཐུན་མོང་གི་དངོས་གྲུབ་སྩལ་དུ་གསོལ་ཟེར་ཅིག། སྒྲིབ་གཉིས་བྱང་ཚོགས་གཉིས་རྫོགས་མྱུར་དུ་མངོན་པར་རྫོགས་པར་སངས་ཟེར་ཅིག་འོ་དེ་རེད། མན་ངག་གསུམ་ཡོད་རེད། ད་བྱིན་གྱིས་བརླབ་ཏུ་གསོལ། ཞེས་བརྗོད་ཅིང། རི་རབ་ཀྱི་སྟེང་གི་དབུས་སུ་ཡང་ལྷ་དང་མིའི་དཔལ་འབྱོར་ཕུན་སུམ་ཚོགས་པ་ཐམས་ཅད་ཚང་བར་མོས་པ་སོགས་མདོར་ན་མཆོད་ཡུལ་རེ་རེའི་མདུན་དུ་མཎྜལ་བཟུང་བའི་རང་གི་ལུས་རེ་སྤྲུལ་ཏེ་ངོ་བོ་རང་གཞན་གྱི་ལུས་ལོངས་སྤྱོད་དགེ་རྩ་ཡིན་པ་ལ་རྣམ་པ་བཤད་མ་ཐག་པའི་སྣོད་བཅུད་ཀྱི་བཀོད་པ་རྣམས་ལ་མ་དག་པའི་སྣང་ཞེན་བཀག་སྟེ་དག་པ་རབ་འབྱམས་ཀྱི་ཞིང་ཁམས་སུ་མོས་པ་རེ་རེ་ཐོགས་ཤིང། དེ་ལྟ་བུའི་སྣོད་བཅུད་ཀྱི་བཀོད་པ་རེ་རེ་ལས་ཀྱང་འོད་ཟེར་གྱི་སྣེར་རང་འདྲའི་བཀོད་པ་ཉི་ཟེར་གྱི་རྡུལ་ཕྲན་བཞིན་དུ་འཕྲོ་བ་དང། ད་བྱུང་ན་འོ་འདི་རེད། སྤྲུལ་གཞི་དང་སྤྲུལ་པ་དེ་དག་གི་རྡུལ་ཕྲ་རབ་རེ་རེའི་གོ་སར་ཡང་རང་འདྲའི་བཀོད་པ་གྲངས་མེད་པ་སྤྲུལ་ཏེ་ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པའི་ཕྱིར་ཞིང་གི་ཁྱད་པར་བླ་མ་ལྷ་ཚོགས་རྣམས་ལ་བསམ་པའི་ཁྱད་པར་དད་གུས་སྤྲོ་ཤུགས་ཆེན་པོས་ཕུལ་བས་བླ་མ་ལྷ་ཚོགས་རྣམས་ཀྱིས་ཀྱང་གདུལ་བྱའི་ཚོགས་ལ་དགོངས་ནས་དགྱེས་བཞིན་བདག་གིར་མཛད་ཅིང་སྐུ་ཡི་ཆ་ལས་བདུད་རྩི་འོད་ཟེར་དཔག་མེད་སྤྲུལ་པ་རྣམས་ཀྱིས་རང་གཞན་གྱི་སྡིག་སྒྲིབ་ནད་གདོན་ཀུན་སྦྱངས་ནས་ཚེ་དང་བསོད་ནམས་རྒྱས་ཤིང་གསང་གསུམ་གྱི་བྱིན་རླབས་ཞུགས་པའི་མོས་པ་ཤུགས་དྲག་བྱའོ། མཚོ་དང་རི་རེ་རེས་རི་རབ་ལ་ལྕགས་རི་བསྐོར་བ་བཞིན་ལ། དབུས་སུ་རིན་ཆེན་སྣ་བཞི་ལས་གྲུབ་པའི་རི་རབ། ཤར་གླིང་དཀར་དེ་བཞིན་དུ་ལྷོ་སྔོ་ནུབ་དམར་བྱང་སེར་གླིང་དེ་དག་དང་གླིང་དེ་དང་དེ་དག་ཏུ་རིན་པོ་ཆེའི་རི་བོ་སོགས་མང་པོ་ཕྱུར་མང་པོ་ཕྱུར་བུ་རུ་སྤུང་བར་བསམ། རིན་པོ་ཆེའི་རི་བོ་སོགས་བཞི་པོ་ནི་གླིང་སོ་སོའི་ཁྱད་ནོར་ལྟ་བུ་ཡིན་པས་གླིང་གི་གཙོ་བོའི་སྟེང་དུ་དགོད། འདོད་འཇོའི་བ་ནི་རིན་པོ་ཆེའི་རང་བཞིན་ཅན་གཅིན་དང་ལྕི་བ་ཐམས་ཅད་གསེར་དུ་འབབ་པ་ཞིག་ཡིན། མ་རྨོས་པའི་ལོ་ཏོག་ནི་ནངས་བརྔས་ན་ནུབ་སྐྱེ་ནུབ་བརྔས་ན་ནངས་པར་སྐྱེ་ལ་ཤུན་པ་སོགས་མེད་པའི་འབྲས་ཤིག་གོ། ཚོམ་བུ་ཉེར་ལྔ་མར་གླིང་ཕུལ་བས་དེ་དག་དོན་གྱིས་འབུལ་བ་ལ་དགོངས་ནས་ཚོམ་བུ་ལོགས་སུ་མ་མཛད་པ་ཡིན། རིན་ཆེན་བདུན་ནི་འཛམ་བུའི་ཆུ་བོའི་གསེར་ལས་ལེགས་བྱས་ཞེས་སོགས་ལྟར་ཏེ་དེ་དག་གི་གླིང་བཞི་རི་རབ་ལ་ཉེ་བའི་བར་སྣང་ལ་ཕྱོགས་མཚམས་སུ་དགོད། སྒེག་སོགས་བརྒྱད་ནི་རི་རབ་ཀྱི་བང་རིམ་ལ་ཡོད་ཅིང་སྔར་གྱི་དེ་དག་གི་ནང་དུ་སྟེང་ལ་དགོད། ཉེར་ལྔ་མར་རི་རབ་ཕུལ་བས་དེ་དག་ལོགས་སུ་མི་དགོད་པར་མཛད། ཉི་ཟླ་ནི་གཡས་གཡོན་དང་རིན་པོ་ཆེའི་གདུགས་རྒྱབ་དང། རྒྱལ་མཚན། ད་ཕྱོགས་ལས་རྣམ་པར་རྒྱལ་བའི་རྒྱལ་མཚན་ཏེ། རང་མདུན་རང་གི་མདུན་ལ་ད་རྟེན་འབྲེལ་གནད་ཀྱིས་དགོད། ཡང་ན་ཉི་མ་ནུབ། ཟླ་བ་ཤར། གདུགས་བྱང་རྒྱལ་མཚན་ལྷོར་འགོད་པ་ཡང་ཡོད་དེ་དེ་ལའང་རྟེན་འབྲེལ་ཡོད། ལྷ་མིའི་སྤྱི་ནོར་ཡོད་དགུ་ཐམས་ཅད་རི་རབ་ཀྱི་དབུས་སུ་སྤུངས་ནས་འབུལ། ཚེ་གླིང་ཡོངས་འཛིན་རིན་པོ་ཆེའི་སྤྲེལ་ལུས་ནས་ཇ་ཡི་དབུ་བ་ཆུང་ངུར་མིའི་གདོང་ཡོངས་སུ་ཡོངས་རྫོགས་ཆུད་པ་གཟིགས་པའི་དཔེ་ལྟར་རམ། ཤེལ་སྒོའི་ནང་དུ་དེ་ནི་གདོང་ཆུད་པ་དང་ཁབ་མིག་ནས་རི་མཐོང་བ་བཞིན་མཎྜལ་ཆེ་རུ་སོང་བའི

ཅེས་པ། ཆུང་དུ་མ་སོང་བ་གསལ་བཏབ་སྟོང་གསུམ་རབ་འབྱམས་རྒྱ་མཚོ་རྒྱ་མཚོའི་རྒྱུད་གསུམ་གོ་རིམ་བཞིན་སྟོང་འགྱུར་དུ་བསྒྲེས་ནས་བརྩི་དགོས། ཟེར་བས་སྟོང་གསུམ་སྟོང་ཆེན་པོ་ཟེར། ཟེར་བ་ལྟར་དཔེར་ན་རིའི་རྒྱལ་པོ་རི་རབ་གླིང་བཞི་རི་རབ་དང་བཅས་པ་ཆ་ཚང་གཅིག་གི་སྟོང་ལ་ཆ་ཚང་དེ་སྒྲིལ་གཅིག་གི་སྟོང་ལ། སྟོང་དང་པོ་ཟེར་བ་དང།

བྱེ་བ་ཕྲག་བརྒྱ་གླིང་བཞི་ལྷུན་པོར་བཅས་རིན་ཆེན་བདུན་དང་ཉེ་བའི་རིན་ཆེན་བ་ཟེར་བ་སྟོང་གསུམ་རབ་འབྱམས་རྒྱ་མཚོ། དུག་སེལ་རྩི་ཡི་འདུ་ཁང་ལ་གཅིག་བཅུ་བརྒྱ་སྟོང་ཁྲི་འབུམ་བྱེ་བ་ས་ཡ་ཟེར་བརྩི་དགོས་ཡ་ཆགས་ཀྱི་ཡོད་རེད། གཞན་དུས་རྒྱུན་འཇིག་རྟེན་ན་ས་ཡ་བྱེ་བ་ཟེར་ཟེར་གྱི་བར་བ་དང་ད་ལྟ་ནི་བྲིས་རྩི་ཡོད་འདོད་ན་བྱེ་བ་དེ་སྔོན་ལ་སླེབས་ནས་བྱེ་བ་ས་ཡ་བརྩི་དགོས་ཀྱི་ཆགས་ཡོད་རེད། སྟོང་གསུམ་རབ་འབྱམས་རྒྱ་མཚོ་རྒྱ་མཚོའི་རྒྱུད་གསུམ་གོ་རིམ་བཞིན་སྟོང་འགྱུར་དུ་བསྒྲེས་ནས་བརྩི་དགོས་ས་གཞི་སྤོས་ཀྱིས་བྱུགས། སྤོས་ཀྱིས་སོགས་རྟག་ཏུ་ངུས་ཆོས་འཕགས་ལ་ཕུལ་བའི་སྐབས་ཀྱི་ཚིག་ཡིན་སྙམ། བརྟགས་སོང་དེར་བདག་གིས་བྱས། དེ་ནས་འདིའི་སྐབས་སངས་རྒྱས་ཞིང་ལ་དམིགས་ཏེ་ཞེས་པ་དང་སངས་རྒྱས་ཞིང་དུ་དམིགས་ཏེ་ཞེས་འདོན་ཚུལ་གཉིས་ཡོད་པས་སངས་རྒྱས་ཞིང་ལ་ཞེས་པ་ནི་སངས་རྒྱས་ཚོགས་ཀྱི་ཞིང་ལ་ཞེས་ཡུལ་ལ་བརྗོད་དུ་རུང་ཡང། དེ་ཏོག་ཙམ་བདེ་པོ་ཡོད་མ་རེད་བརྗོད་དུ་རུང་ཡང། རི་རབ་གླིང་བཞི་དང་བཅས་པ་མ་དག་པའི་ཞིང་རྣམས་འབུལ་དུ་མི་རུང་བས་རེད་པ་ད་མ་དག་པའི་ཞིང་འབུལ་གྱི། ཨོ་ད་གད་སྙིགས་འདྲ་བོ་དང་མི་གཙང་བ་འདྲ་བོ་དེ་ཚོ་ཡ་ཨ་ནི་སངས་རྒྱས་ཚོགས་ཀྱི་ཞིང་ལ་ཕུལ་དུ་རུང་གོ་མ་རེད་པ་ད་ཆ་ཚང་ཕུལ་ན་དེ་ཚོ་སྒང་ག་ཕུལ་བ་ཅིག་རེད་བ། དེ་ཡིན་ཙང། སངས་རྒྱས་ཞིང་ལ་དམིགས་ཏེ་ཟེར་ན་དེ་འདྲས་ཅིག། དག་མ་དག་ཚང་མ་ཡར་ཕུལ་བཞག་ཡ་ཅིག་རེད། འོ་ད། འདི་ནི་མི་རུང་བའི་སྐྱོན་ཡོད་པས་སྐད་ཅིག་དང་པོ་མ་དག་པའི་ཞིང། གླིང་བཞི་རི་རབ་དང་བཅས་པ་དེ་སྐད་ཅིག་གཉིས་པ། ཨ་ནི། དག་ཞིང་དུ་འགྱུར་ནས། ཕུལ་བ། སངས་རྒྱས་ཞིང་དུ་དམིགས་ཏེ། ད་ཚང་མ་ལོག་པས་འཇིག་རྟེན་གྱི་ཞིང་ཁམས་ཚང་མ་ལོག་སྐད་ཅིག་དང་པོ་མ་དག་པ་རེད་པ་ད། ད་ཡར་ཕུལ་བའི་སྒང་ལ། ཞིང། དག་པའི་ཞིང་དུ་འགྱུར་ནས། ཡར་ཕུལ་བཞག་ན་ཡག་པོ་ཡོད་རེད། དེ་ཡིན་ན་སངས་རྒྱས་ཞིང་དུ་ཟེར་ལབ་ཡ་དེ་ད་གོ་རྒྱུ་ཆེ་ཡ་ཡོད་ཙང་ཞིང་དུ། སངས་རྒྱས་ཞིང་དུ་དམིགས་ཏེ་ཕུལ་བ་ཡིས། དག་བྱམས་ཀྱི་དུས་ལ་ཡ་དེ། འདི་ནི་དེ་ལྟར་སངས་རྒྱས་ཞིང་དུ་དམིགས་ཏེ་ཕུལ་བ་ཡིས་ཞེས་པའི་དོན་ཡིན་ཞིང་དེ་ལྟར་མོས་ཏེ་ཕུལ་ན་ཕན་ཡོན་དེ་བཞིན་ཐོབ། དྭགས་པོའི་མཎྜལ་ཚིགས་བཅད་མར་འབུལ་གྲོགས་ཚངས་དབང་སྡོམ་ལྡན་ཞེས་རང་སྡོམ་ལྡན་ཡིན་ན་རོགས་ལ་ཚངས་པ་དང་སྡོམ་ལྡན་མིན་ན་རོགས་ལ་དགེ་སློང་དང་ཚངས་པ་དགོས་པར་གསུངས་ཀྱང། རི་རབ་གླིང་བཞི་དང་བཅས་པ་སེམས་ཅན་སྤྱི་མཐུན་གྱི་ལས་ལས་གྲུབ་པ་ཡིན་པས་དེས་ན་རང་གི་ལས་ཀྱི་ཆ་ཤས་ལས་གྲུབ་པའི་བདག་འབྲས་རི་རབ་གླིང་བཞི་ཆ་ཚང་ཞིག་ཡོད་པ་དེ་ཕུལ་བ་ཡིན་པས་འབུལ་གྲོགས་ཚངས་པ་མི་དགོས་སོ། ད་དྭགས་པོའི་མཎྜལ་ནང་ན་དེ་འདྲའི་ཅིག་གསུངས་ཡོད་ས་རེད། རེད་པ་ད་སོ་སོ་བི་ཀའི་སྡོམ་ལྡན་དགེ་སློང་རྣམ་པར་དག་པ་ཅིག་ཡིན་ན། ཨ་ནི་འབུལ་གྲོགས་དེ་ལ་ཚངས་པ་དགོས་ཀྱི་རེད། ཡིན། ཡན་དུ། དགེ་སློང་རྣམ་པར་དག་པ་ཡིན་པ་ཡིན་དུས། རི་རབ་ཁང་ཆེན་ལ་སོགས་པ་ཚང་མ་ལོག། ཡར་ཕུལ་བཞག་དུས། རེད་པ་ད་སོ་སོ་ལ་མ་དབང་བ། སོ་སོ་ལ་དབང་མེད་མཁན་གྱི་མིའི་ཅ་ལག་ཡར་ཕུལ་བཞག་ན། ཏོག་ཙམ་དུ། མི་འགྲིག་གི་བཟོ་འདྲ་པོ་ཅིག། དེ་ཡིན་ཙང་འབུལ་རོགས་དེ་ལ་ཚངས་པ། རེད་པ་ད། ད་ཁྱིམ་པ་ཚོ་ཡིན་ན་འབུལ་རོགས་དེ་ལ་དགེ་སློང་སྡོམ་ལྡན་དགོས་ཡ་འདྲ་བོ་གསུངས་འདྲ་བ་ད་དེ་དུས་གི་འབུ་སུ་སྟོབས་པོ་ཆེ་གོ་མ་རེད་གསུངས་པ་རེད་ད་དེ་གང་བྱས་པས་སོ་སོའི་སྤྱི་མཐུན་གི་ལས་ཀི་ཡོག་རེད་པ་ད་གླིང་བཞི་རི་རབ་དང་བཅས་པ་རང་རང་སོ་སོའི་སྤྱི་མཐུན་གི་ལས་ཀི་ཨོ་ད་ལས་དེ་ལས་སྤྱི་མཐུན་གི་ལས་ལས་གྲུབ་བསྡད་པ་ཨོ་དེ་ཡར་ཕུལ་བཞག་ན་སོ་སོ་ལ་ལོངས་སྤྱོད་ཡག་གི་ཆ་ཡོད་རེད་པ་ཡི་གེ་ཨོ་དེ་རེད་དེ་གི་འགྲིག་གི་རེད་གསུངས་པ་རེད། རང་གི་ལས་ཀྱི་ཆ་ཤས་ལས་གྲུབ་པའི་བདག་འབྲས་རི་རབ་གླིང་བཞི་ཆ་ཚང་ཞིག་ཡོད་པ་དེ་ཕུལ་བ་ཡིན་པས་འབུལ་གྲོགས་ཚང་བ་མི་དགོས་སོ། ད་མི་གཞན་གྱིས་བདག་ཏུ་བཟུང་བའི་བདག་འབྲས་ལས་གྲུབ་པ་དེ་ཡར་ཕུལ་བཞག་ན་ཚང་བ་དགོས་ཀྱི་ཡོད་པ་བཅས། ད་དེ་འདྲའི་མིན་པར་རང་གི་ལས་ལས་གྲུབ་པའི་བདག་འབྲས། གླིང་བཞི་རི་རབ་དང་བཅས་པ་ཡར་འབུལ་གྱི་ཡོད་ཙང་འབུལ་གྲོགས་ཚང་བ་དགོས་ཀྱི་མ་རེད་གསུང་ཡག་དེ་བྱས། ཚང་བ་མི་དགོས་སོ་དམིགས་པ་འཆར་ཐུབ་ན་གླིང་བཞི་སོགས་བྱེ་བ་ཕྲག་བརྒྱ་དང་མ་ཐུབ་ན་ཆ་ཚང་གཅིག་འབུལ་ཀྱང་རུང། མཎྜལ་དེ་ལེགས་པར་ཕུལ་ན་གླིང་བཞི་རི་རབ་སོགས་དེ་དང་དེ་ཕུལ་བའི་ཕན་ཡོན་ཐོབ་སྟེ་དཔེར་ན་ཆོས་རྒྱལ་མྱ་ངན་མེད་སྐུ་ཚེ་སྔ་མ་ཞིག་ལ་བྱིས་པའི་སྐབས། སངས་རྒྱས་རྣམ་གཟིགས་ཀྱི་ལྷུང་བཟེད་དུ་ཐལ་བ་གསེར་དུ་མོས་ནས་ཕུལ་བས། ཚེ། གསེར་ཕུལ་བའི་ཕན་ཡོན་ཐོབ་ཅིང་རྗེས་སུ་ནུབ་གཅིག་ལ་མཆོད་རྟེན་བྱེ་བ་གཅིག་བཞེངས་རྒྱུ་བྱུང་བས་སོ། ཨོ་ད་རྒྱལ་པོ་མྱ་ངན་མེད་དེ་སྔོན་མ་སངས་རྒྱས་ལ། དེ་ནས་སངས་རྒྱས་རི་བ་དང་ལ་དེ་ནས་སངས་རྒྱས་ཕེབས་ཡོང་ག་ལ་ཁོ་རང་ཕྲུ་གུ་ཆུང་ཆུང་ཅིག་བྱས་ནས་ཨ་ནི་ཕྲུ་གུ་ཆུང་ཆུང་ཕྲུ་གུ་བྱེ་མ་ཐལ་ལ་རྩེད་མོ་རྩེ་བའི་ཁ་ཏུ་སངས་རྒྱས་ཕེབས་ཡོང་དུས་སྒང་ལ་ཨ་ནི་དེ་ཐལ་ལ་དེ་གསེར་ཡིན་བསམ་པའི་མོས་པ་བྱས་ནས་ད་རྩེད་མོ་དེ་ཞོར་བྱས་ནས་གསེར་ཡིན་ཟེར་ནས་སངས་རྒྱས་ཀྱི་ལྷུང་བཟེད་ལ་ཕུལ་བཞག་རེད། འོ་དེ་དེ་ནི་ཁོས་མོས་པ་བྱས་པ་ཡིན་ཙང་གསེར་ཕུལ་བའི་ཕན་ཡོན་དེ་ཐོབ་པ་རེད། དེ་ཐོབ་ནས་མ་འོངས་པ་ན་དེ་ནི་མྱ་ངན་མེད་རྒྱལ་པོ་མྱ་ངན་མེད་ལ་སྐྱེ་བ་བླངས་ནས་རྒྱལ་པོ་མྱ་ངན་མེད་ཀྱིས་དེ་ནི་ནུབ་གཅིག་ལ་དེ་ནི་མཆོད་རྟེན་བྱེ་བ་བཞེངས་པ་དབུས་ལ་རྒྱལ་པོ་མྱ་ངན་མེད་ཀྱི་མཆོད་རྟེན་དཔེ་ག་ས་ག་ལ་རྒྱ་གར་ལ་ཡིན་ན་རེད་བལ་ཡུལ་ཡིན་ན་ཡང་མྱ་ངན་མེད་ཀྱི་མཆོད་རྟེན་ཁ་ཤས་ཅིག་འདུག་བ་རེད་བུ་འབུ་ཡོད་ས་དེ་བ་འོ་ཡོད་རེད་འོ་དེ་ཙང་ནུབ་གཅིག་ལ་མཆོད་རྟེན་བྱེ་བ་གཅིག་བཞེངས་རྒྱུ་བྱུང་བའི་རབས་ལྟར་ཡིན་ཟེར། དེའི་ཕྱིར་མཎྜལ་དེ་ཚོགས་རྫོགས་པ་ཚེགས་ཆུང་བ་གཡོ་མེད་པ་སོགས་བསོད་ནམས་གསོག་པ་ཞིག་ལ་དེ་ལས་ལྷག་པ་མེད་པས་ཟངས་སྒོར་མོ་འདི་ལ་འདི་འདྲ་བའི་གནད་ཆེན་པོ་ཡོད། མཇུག་ཏུ་མཎྜལ་ཚོམ་བུ་ཕར་ཚུར་བཤིག་པ་བྱིན་རླབས་ཚུར་དུ་ཞུ་བ་དང། བར་ཆད་ཕར་སེལ་བ་སྐབས་དང་བསྟུན་སོ་སོར་སྦྱར། དེ་ཡང་གྲངས་ལ་གཙོ་བོར་མི་བྱེད་པར་དམིགས་པ་ལ་གཙོ་བོར་བྱེད་གལ་ཏེ་གྲངས་གསོག་བྱེད་འདོད་ན་མཆོད་པའི་སྐབས་དེར་བསགས་ཆོག། དེ་ཡང་སངས་རྒྱས་ཆོས་ཚོགས་མ་དང་ས་གཞི་སྤོས་ཆུ་སྦྲགས་ཏེ་རི་རབ་དང་གླིང་བཞི་ཉི་ཟླ་བཅས་བདུན། འབུལ་དགོས། དགེ་སློང་མ་དཔལ་མོས་མཎྜལ་ཕུལ་ནས་ནི་འཕགས་པའི་ཞལ་གཟིགས་པ། རྗེ་ཙོང་ཁ་པས་འོལ་ཁ་ཆོས་ལུང་དུ་མཎྜལ་ཕུལ་བ་སོགས་ལ་ཐུགས་བརྩོན་ཆེར་མཛད་དེ་ལྟ་བ་འཁྲུངས་པ་ཡིན་པས་འདི་ལ་ཐམས་ཅད་ཀྱིས་བརྩོན་པ་བྱེད་བརྩོན་པར་བྱེད་གསུངས། ད་ནི་དྲུག་པ་སླེབས་བཞག་དེ་ནས། ད་ཅར་ཤེས་དེ་ལ། དེ་ནས། ད་བདུན་དེ་ལ་དེ་ནི་སོ་སོ་བའི་ཚོགས་བསགས་སའི་ཞིང་གཅིག་ངེས་པར་དུ་དགོས་ཀྱི་འདུག་བ། ཚོགས་བསགས་སྒྲིབ་པ་མ་སྦྱངས་པ་ལ། སངས་རྒྱས་ཀྱི་ས་ལ་འགྲོ་ས་ཡོད་མ་རེད། དེ་ཡིན་དུས་བི་ཀ་ད་བླ་ན་མེད་པའི་བྱང་ཆུབ་ཀྱི་ལམ་ལ་ཡར་བསླབ་ཡོང་དུས་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་ཀྱི་ཡོད་རེད། ཚོགས་བསགས་སྒྲིབ་སྦྱང་བྱེད་ག་ལ་ཚོགས་བསགས་སྒྲིབ་སྦྱང་གི་ཡུལ་དེ་ལ་དེ་ནས་བི་གའི། ཚོགས་ཞིང་གསལ། ད་ཚོགས་ཞིང་གསལ་བཏབ་པ་དེ་རྒྱས་བཤད་མི་དགོས་པ་བྱས། བ་དག། བདེ་སྟོང་དབྱེར་མེད་ལྷ་ལམ་ཡངས་པའི་གནས་ཡིན་མ་བྱས་ནས་ཚིག་དེ་བློ་ལ་ཕལ་ཆེར་མེད་པ་ཡོད་མ་རེད་པ་ད། བློ་ལ་མེད་པ་མ་རེད། ཚིག་དེ་རྩ་ཆེན་པོ་རེད། འདི་ནི། པི་ཀའི་སྤྲུལ་པའི་གླེགས་བམ་ནས་ཟུར་དུ་ཕྱུང་བཞག་པ་ཡིན་གསུང་གི་འདུག་བ། འོ་ད་དེ་ཡིན་དུས་གང་ན། ད་དེ་བྱས་ནས་པའི་ཚོགས་ཀྱི་ཞིང་དེ་ཡག་པོ་གསལ་བཏབ། ད་ཚོགས་ཞིང་གསལ་བཏབ་སོང་ངམ་དེ་བདུན་དེ། དེ་ནས་སོ་སོའི་པི་ཀའི་སྡིག་སྒྲིབ་སྦྱང་ཡག་དང་དྲི་མ་སེལ་ཡག་གི་དོན་དག་ལ། དེ་ནས་ཁྲུས་གསོལ་ཕུལ། དེ་རེད། ད་སོ་སོའི་བི་གའི་བླ་མ་དགེ་བའི་བཤེས་གཉེན་འཁྲིས་ལ་མེད་མཁན་ཡིན་ན་ཨ་ནི་ཁྲུས་གསོལ་ཡང་ནས་ཡང་དུ་ཁྲུས་གསོལ་བྱེད་དགོས་རེད། ཁྲུས་གསོལ་བྱས་ན་སོ་སོའི་བི་གའི་དེ་ཡོང་གི་རེད། ག་རེ་ཟེར་གྱི་རེད་དེ་ནས། སྡིག་སྒྲིབ་དག་ཡ་འདྲ་བོ་དང་ཨ་ནི་རིག་པ་གསལ་བ་དེ་འདྲ་ཡོང་གི་ཡོད་རེད་བྱུང་སོང་ང། ནད་དང་གདོན་ལ་སོགས་པའི་བི་གའི་བར་ཆད་མི་ཡོང་ཡ་འདྲ་བོ། དེ་ཡིན་དུས་ཁྲུས་གསོལ་ཡང་ཡང་བྱས། དེ་ཚོ་སྤུས་དག་པོ་བྱས་ཁྲུས་གསོལ་ཟེར་དེ། ཡག་པོ་བྱས། ད་དེ་ནས། ད་དེ་ནས་གལ་ཆེ་ཤོས་འདྲ་པོ་དེ། འདི་རེད་པ་ད་ཚོགས་བསགས་ཡ་དེ་རེད་པ་ད། སྦྱོར་ཆོས་ལྔ་པ་དེ་རེད། སྦྱོར་ཆོས་བཞི་པ་དེ་ཚོགས་ཀྱི་ཞིང་གསལ་བཏབ་ཡ་དེ་རེད་པ་ད་ཚོགས་ཞིང་བསྒོམ་ཡ། ད་ལྔ་པ་དེ། བསགས་སྦྱང་གི་གནད་བསྡུས་པ་ཡན་ལག་བདུན་པ་མཎྜལ་དང་བཅས་པ་ཕུལ་ཡ། ད་བསགས་སྦྱང་གི་གནད་བསགས་སྦྱང་གི་གནད་ཚང་མ་ཚུར་བསྡུས་ན་ཡན་ལག་བདུན་ནང་ལ་འདུས་འགྲོ་གི་ཡོད་རེད། ས་མཐོན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་ཚོ་ཡིན་ནའི་འོ་ད་ཡན་ལག་བདུན་པའི་ཐོག་ནས་ཚོགས་བསགས་སྒྲིབ་སྦྱང་གནང་གི་ཡོད་རེད། དཔེར་ན་ས་དང་པོ་བ་ཡིན་ན་སྤྲུལ་པ་བི་གའི་སངས་རྒྱས་ཀྱི་ཞིང་བརྒྱ་ལ་བི་གའི་ལུས་བརྒྱ་ལ་སྤྲུལ་ནས་སངས་རྒྱས་ཀྱི་ཞིང་བརྒྱ་ལ་ཕེབས་ནས་དེ་ནས་མཆོད་པ་ཕུལ་ནས། འོ་འདུག་སེ་བྱས་ནས་རེད་པ་ད། ཨ་ནི་ས་གཉིས་པ་གསུམ་པ་ས་བཅུ་བྱས་ནས་ད། དེ་གི་བའི་ལུས་ཇེ་མང་ཇེ་མང་བའི་ཚོགས་རྒྱ། ཇེ་ཆེ་ཇེ་ཆེ་བྱས་ནས་བའི་མཆོད་པ་ཕུལ་འོ་འདུག་སེ་གནང་གི་ཡོད་རེད། ཡན་ལག་བདུན་གྱི་སྒོ་ནས་ཚོགས་བསགས་སྒྲིབ་སྦྱང་བྱེད་ཀྱི་ཡོད་རེད། ཡན་ལག་བདུན་པ་ཟེར་ཡ་དེ་གཅིག་ཉམས་ལེན་དངོས་གཞི་ཞེ་དྲག་བྱེད་མ་ནུས་མཁན་གྱི་སྔོན་འགྲོ་འདྲ་པོ་གཅིག་ལ་བསམ་བློ་གཏང་རྒྱུ་ཡོད་མ་རེད། བྱུང་སོང་ང། ཡན་ལག་བདུན་གྱི་སྒོ་ནས་ཡན་ལག་བདུན་ནང་ནས་གཅིག་མ་ཚང་ན་ཤིང་རྟ་ཡན་ལག་བདུན་པ་འོ་ད། འཁོར་ལོ་གཅིག་མ་མེད་ན་འགྲོ་མི་ཐུབ་པ་དང་འདྲ་རེད། ཡན་ལག་བདུན་དེ་གཅིག་དགོས་ཀྱི་ཡོད་རེད་དེ་མདོ་དང་སྔགས་གང་གའི་ལུགས་ཀྱི་དགོངས་པ་རེད་གསུངས་པ་རེད་ད་དེ་རེད། དེ་ཡིན་དུས་ད་ཡན་ལག་བདུན་ནང་ནས་དེ་དང་པོ་དེ་ག་རེད་ཟེར་ན། ཕྱག་འཚལ་བའི་ཡན་ལག། ཕྱག་འཚལ་བའི་ཡན་ལག་དེ་ལ་ཕྱག་ཟེར་ཡ་དེ་ལ་ཕྱག་ཟེར་དུས་གང་ན། སྤྱིར་བཏང་ཕྱག་ཟེར་དུས་མ་དུ་དད་ཡ་དེ་རེད་པ་ད་དེ་ཕྱག་དད་ཡ་དེ། ཕར་ཕྱགས་ཞོག་གད་སྙིགས་ཡིན་ན་ཕར་དུག་ཕྱགས་ཟེར་ཡ་དེ་རོ། ད་ལྟ་ཕྱག་ཕྱག་ཟེར་དུས་ཚུར་ཕྱགས་ཡ་དེ་རེད། སོ་སོ་ལ་ཚུར་ཕྱགས་ཡ། འོ་ད་དུས་ཡུན་གྱི་བི་ཀའི། ཚོགས་ཚོགས་ཀྱི་ཞིང་ཡོད་ར་བ་སྐྱབས་གནས། འོ་ད་ཚོགས་ཀྱི་ཞིང་གི། ཐུགས་རྒྱུད་ཀྱི་བི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཚོ། ཨ་ནི་ཚུར་སོ་སོ་ལ་ཕྱགས་ཡ། སོ་སོའི་རྒྱུད་ལ་ཚུར་ཡོང་ཡ། འོ་དེ་འདོད་ཀྱི་འདུག།

ཕྱག་དེས་དེ་ནི་བི་གའི་བསགས་སྦྱང་གཉིས་ཀ་ཡོང་གི་ཡོད་གསུངས་འདུག་བ། འདི་རྣམས་ལ་བསགས་པ་དང་ཚོགས་བསགས་པ་དང་སྒྲིབ་པ་སྦྱང་བའི་གཉིས་ཀ་གོ་ཆོད་ཀྱི་རེད། བསགས་སྦྱང། འོ་ད་དེ་ནི། ཨ་ནི་ཕྱག་དེ་ལ་ལུས་ཀྱི་ཕྱག་ད་གིན་ཞུས་ཚར་ཡིན་པ་བསྐུམ་ཕྱག། བརྐྱང་ཕྱག། འོ་ད་དེ། སྤུས་དག་པོ་བྱས་དེ་སོ་སོའི་དེར་མ་གཏོགས་དོན་དག་དེ་མི་མཁྱེན་པ་ཡོད་མ་རེད་མཁྱེན་སོང་བ། སྤུས་དག་པོ་བྱས་ཕྱག། གྲངས་ཀ་མང་མང་མ་ཡོད་མ་རེད་སྤུས་དག་པ་གཙོ་བོ་བྱེད་དགོས་རེད། སྤུས་དག་ནི་མང་པོ་བྱུང་ན་ཡག་ཤོས་རེད།

མཁྱེན་སོང། འོ་ན་དེ་ནི་ད་མཆོད་པ་ཕུལ་བའི་ཡན་ལག་མཆོད་པ་ཕུལ་བའི་དེ་ལ་མཆོད་པ་དེ་ལ་དུས་རྒྱུན་བླ་ན་ཡོད་པའི་མཆོད་པ། མེ་ཏོག་བདུག་སྤོས་མར་མེ་དྲི་ཆབ། འོ་ད་དེ་ནི་ཞལ་ཟས་རོལ་མོ་གདུགས་རྒྱལ་མཚན་བ་དན། འོ་ད་དེ་ཚོ་ཕུལ་ཡ་བྱེད་པ་རེད་ད་དེ་ཚོ་བླ་ན་ཡོད་པའི་མཆོད་པ་རེད་ད། བླ་ན་ཡོད་པའི་མཆོད་པ། བླ་ན་མེད་པའི་མཆོད་པ་དེ

དེ་གང་ལ་དེ་ནི་མདོ་སྡེ་སྙིང་རྗེ་པད་དཀར་གྱི་ནང་ན་གསུངས་ཡ་དེ། བི་གའི་ཐོས་དོན་སྒྲུབ་པ་ལ་སྦྱོར་བ། ཐོས་པའི་དོན་སྒྲུབ་པ་སྙིང་པོར་བྱས། སྐྱེ་བའི་རྫོང་ལས་ཚེགས་ཆུང་ཐར་བར་འགྱུར་གསུངས་ཡ་གི། གང་ཐོས་པ་དེ་སྒྲུབ་པ་བྱེད་ཡ་དེ་ཉམས་ལེན་བྱེད་ཡ། ཉམས་ལེན་བྱེད་ཟེར་ཡ་དེ་ལག་ཏུ་བླང་ཡ་དེ་ད་ཤེས་ཡ་དེ་ལག་ལེན་བསྟར་ཡ་དེ་ལ་ཉམས་ལེན་ཟེར་གྱི་ཡོད་རེད། མཁྱེན་སོང། གྲུབ་ཆེན་གྲུབ་ཆེན་མ་རེད་དེ། དགེ་བའི་བཤེས་གཉེན་སྤྱན་སྔ་བ་ནས་ད།

ད་སོ་སོའི་བི་གའི་ཐོས་པ། བསམ་པ། སྒོམ་པ། འོ་ད་ག་འདྲ་བྱས་པ་དགེ་རྩ་བྱེད་པ་རེད་ད། འོ་ད་སོ་སོའི་རྒྱུད་ཀྱི་བི་གའི་འོ་ད་ཚུལ་ཁྲིམས་དད་པ་འོ་ད་ཤེས་རབ། འོ་ད་དེ་ནི། གཏོང་བ། འོ་ད་དེ་རིགས་འཕགས་ནོར་བདུན་འདྲ། འོ་ད་དེ་ཚོ་ཚང་མ་ལ། ཨ་ནི་མཆོད་རྫས་ཀྱི་གཟུགས་སུ་བཀོད་ནས་རྒྱ་མཚོ་དང་མེ་ཏོག་དང་འོ་ད་འབྲས་བུ་དང་དཔག་བསམ་གྱི་ཤིང་དང་དེ་ཚོའི་གཟུགས་སུ་བཀོད་ནས་ཨ་ནི་ཡར་ཕུལ་ཡ་དེ་རེད།

གལ་ཆེ་ཤོས་གཅིག་རེད་མཎྜལ་དེ་སོ་སོ་པའི་ཚོགས་བསགས་སྒྲིབ་སྦྱང་བྱེད་པ་ལ་དཔེ་གལ་ཆེ་ཤོས་གཅིག་པའི་མཎྜལ། མཎྜལ་དེ་ལ་དེ་ནས། ཨ་ནི་མཎྜལ་སོ་བདུན་མ་འགྲོ་མགོན་ཆོས་རྒྱལ་འཕགས་པའི་ཕྱག་ལེན། ད། ཚོམ་བུ་སོ་བདུན་བཀོད་ཡ་དེ་རེད། དེའི་ནང་ནས་དེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཉེར་ལྔ་ཉེར་གསུམ་གསུངས་ཡ་འདྲ་བོ། གསང་བདེ་འཇིགས་གསུམ་གའི་སྒྲུབ་མཆོད་ཁ་ཐུག་ལ་དེ་ནས་དམིགས་བསལ་གྱི་ཕྱག་ལེན་དེ་བསྣན་ནས། ཨོ་ད། མཎྜལ་ཉེར་གསུམ་པ། ཕུལ་ཡ་འདྲ་བོ་རེད་བ་ད་ཨོ་དེ་གསུངས་ཡོད་རེད། ཨོ་ད་དེ་ཡིན་ད་དེ་ནི། མཎྜལ་ཀྱི་དབྱིབས་དེ་དེ་ནི་སྒོར་སྒོར་བྱས་ན་འགྲིག་གི་རེད། གྲུ་བཞི་བྱས་ན་འགྲིག་གི་རེད། ཡིན་ན་ཡང་ད་ཡོངས་གྲགས་འདྲ་བོ་དེ། དུས་རྒྱུན་ཡོངས་གྲགས་བླ་མ་གོང་མ་ཚོའི་ཕྱག་ལེན་འདྲ་བོ་དེ་ལ། ཨ་ནི་ད་ཟླུམ་པོ་སྒོར་སྒོར་དེ་རེད་བ་ད། ཡོངས་གྲགས་འདྲ་པོ་དེ་རེད། ད་དེའི་རྒྱུ་དེ་རིན་པོ་ཆེ་ཡིན་ནའི་གསེར་ཡིན་ནའི་དངུལ་ཡིན་ནའི་རང་གི་འབྱོར་བའི་དཔག་ཚོད་ཀྱིས་ག་རེ་བྱུང་ན་འགྲིག་གི་ཡོད་རེད། རེད་པ་ད། ཨ་ན་ཞེ་དྲག་གིས་མ་བྱུང་ནའི་རྡོ་གོག་གོག་ཅིག་ག་ལ་བྱས་ན་འགྲིག་གི་རེད་ཤིང་གོག་གོག་གང་ལ་འགྲིག་གི་རེད། ལྕགས་ཡིན་ནའི་འགྲིག་གི་རེད་གཞི་གཅིག་རེད་པ་ད། ད། རང་གི་འབྱོར་བ་དང་བསྟུན་ནས། རེད་པ་ད་ཨ་ནི་མཎྜལ་གཅིག། དེ་ཡང་ཆེ་ཆུང་དེ་བི་ཀའི། ཆེ་ན་སྐྱོན་ཡོད་མ་རེད།

དེ་མེད་ན་ཡང་ཤོག་ཤོག་བི་གའི་རུབ་རུབ་འདྲ་པོ་ཅིག། འོ་བྱེད་ལུག་བི་གའི་འཇིག་རྟེན་དང་པོ་བི་གའི། སྟོང་པའི་བསྐལ་པ་ཉི་ཤུ། གནས་པའི་བསྐལ་པ་ཉི་ཤུ། ཆགས་པའི་བསྐལ་པ་ཉི་ཤུ། འཇིག་བི་ཀ་བ་ཉི་ཤུ་ཡོད་རེད་བ། བསྐལ་ཆེན་གཅིག་ལ་བསྐལ་བར་བསྐལ་བརྒྱད་ཅུ་ཡོད་རེད་བ། ད་དེ་བི་གའི་སྟོང་པའི་བསྐལ་པ་ཉི་དང་པོ་སྟོང་སང་བྱས་ནམ་མཁའ་མ་གཏོགས་ག་གའི་ཡོད་མ་རེད་སྟོང་སང་ནམ་མཁའ་རེད། ད་གང་ཟག་གཅིག་ལ་ལས་ཀྱི་དབང་གིས་འཇིག་རྟེན་སྤྱི་མཐུན་གྱི་ལས་ཀྱི་དབང་གིས་དེ་ནི་ནམ་མཁའ་དེ་ལ་དེ་ནི།

དོ། དང། འདུག་སུ་རྒྱུ་བྱུང་ན་ཁོ་རང་རི་མོ་གཅིག་ཡོད་རེད་ཤར་ལུས་པ་པོ་ལོ་ཁོ་རང་རི་མོ་ཡོད་མཁན་ཡིན་ན་དེའི་ཁ་ཐུག་ཏག་ཏག་ཁེལ་བ་བྱས་ཤར་རི་ལུས་འཕགས་པོ། ཟླ་ཕྱེད་ཅིག་ཡོད་བ་དེ་བྱས་ཨ་ན་ལྷོ་འཛམ་བུ་གླིང་འདིར་ཁེལ་འདུག་བ་ནུབ་བ་ལང་སྤྱོད་འདིར་ཁེལ་འདུག་བ། སྒྲ་མི་སྙན་གྲུ་བཞི་དེ་འདིར་ཁེལ་འདུག་བ་རི་མོ་དེ་དེ་ཡོད་རེད་དོ། དེ་དེ་བྱས། དེ་ཡོད་མཁན་ཡིན་ན་ཡང་རི་མོ་མེད་མཁན་དེ་འདྲས་ཡོད་རེད། ཨ་ན་དེ་བྱས།

ཨ་ནི་ལག་ངར་ཤི་སེ་དེ་ཕར་ཕྱི་ལོགས་ལ་ཕར། གཡས་སྐོར་བྱས་ནས་ཕྱི་ལོགས་ལ་ཕར་གང་མང་མང་ཕར་ཕྱིས། དེ་ག་རེ་ཟེར་གང་མང་མང་ཕྱིས་དགོས་རང་གཞན་སེམས་ཅན་མང་པོ་ཡོད་རོ་ད་དེའི་རྒྱུད་ཀྱི་བའི་སྡིག་སྒྲིབ་དེ་ཚོ་གང་ག་ལོག་ཕར་ཕྱིས་ནས་རོ་ད། ཕར་མེད་པ་ཇི་སྲིད་ཞིག་ཕ་ཕྱི་སྲིད་དུའང་སྡིག་སྒྲིབ་ཁོ་རང་ཕྱི་བ་ན་ད་སྡིག་སྒྲིབ་དེ་ཚོ་ཕར་ཕྱིས། ཡང་ཅིག་བླུགས། ཅིག་དེ་ག་ནས་ཚོམ་བུ་བཀོད་ཡང་དེ་ནས་ནང་ལོགས་ལ་ཚུར། གསུམ། ཐེངས་གསུམ་ཕྱིས་ནས། འོ་ད། སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཚོ། རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཕར་ཞུགས་སོང་བསམ་པ་བྱས། རོ་ད། ཨོ་དེ་བྱས་ཚར་སོང་དེ་ནས། ཨོཾ་བཛྲ་བྷཱུ་མི་ཨཱཿ་ཧཱུྃ། རོ་ད། ཨོཾ་བཛྲ་བྷཱུ་མི་ཨཱཿ་ཧཱུྃ། ད། ས་གཞི་དེ་བསམ་བློ་བཏང་དགོས། འོག་གི་རླུང་གི་དཀྱིལ་འཁོར། འོ་དེ་ནས། ཆུ་ཡི་དཀྱིལ་འཁོར་དེ་ནས་ས་ཡི་དཀྱིལ་འཁོར་ཚོ་གསེར་གྱི་ས་གཞི་ཅོག་རོ་དེ་ཚོ། བསམ་བློ་གཅིག་བཏང། བདུན་དེ།

གླིང་སོ་སོ་གི་གཡས་གཡོན་གཡས་གཡོན་གཡས་གཡོན། ནང་ལོགས་ནས་མར་ཕྱི་ལོགས་ལྟ་བའི་གཡས་གཡོན་གཡས་གཡོན་དེ་རེད། ཅེས་གསུངས། ད་དེ་ཚར་སོང་ན་གླིང་བཞི་གླིང་ཕྲན་བརྒྱད་རེད་སོང་ང། དེ་ནས། ད་རིན་པོ་ཆེའི་རི་བོ་དེ་ཤར་གྱི་ཁྱད་ནོར་ར་བ། ཤར་ལུས་འཕགས་པོ་ལ་ཡོད་ར་བ། དེ་ཡིན་དུས་ཤར་ལ་ཚོམ་བུ་ཞིག་བཀོད་རིན་པོ་ཆེའི་རི་བོ། དེ་ནས་དཔག་བསམ་གྱི་ཤིང། དེ་ནས་འདོད་འཇོའི་བ། དཔག་བསམ་གྱི་ཤིང་དེ་དེ་ནས་ལྷོ་འཛམ་བུའི་གླིང་ཞོག་བྱས། དེ་ནས་འདོད་འཇོའི་བ་དེ་དེ་ནས་བ་ལང་སྤྱོད་ཀྱི་ཁྱད་ནོར་བྱས། མ་རྨོས་པ་ཡི་ལོ་ཐོག་དེ། འདི། བྱང། སྒྲ། ག་ཟེར་རེད་བྱང་སྒྲ་མི་སྙན་གྱི་ཁྱད་ནོར་དེ་རེད། སྒྲ་མི་སྙིང་གི། དེ་རེད། མ་རྨོས་པ་ཡི་ལོ་ཐོག། ད་འཁོར་ལོ་རིན་པོ་ཆེ་ཟེར་ལབ་ཡོང་དུས་ལམ་སང་མ་རྨོས་པ་ཡི་ལོ་ཐོག་ཟེར་ཚོམ་བུ་འཇོག་ས་ཅིག་བཀོད། ཨ་ནི་ལམ་སང་དེ་བཞག་ཚར་དགོས་རེད། དེ་བ་བཞག། དེ་བཞག་ཚར་ནས། ཨ་ནི་འཁོར་ལོ་རིན་པོ་ཆེ་དེ། ཤར་ལ་བཀོད། ཤར་འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ། ཕྱོགས་བཞི་ལ་བཀོད་རྒྱུ་རེད། ཕྱོགས་བཞི་ལ་ཚོམ་བུ་བང་བསྒྲིགས་ནས་དེ་བཞི་པོ་དེ་འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ་ཨ་ནི་བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ། ད་ཕྱོགས་བཞི་དེ་སོང་ང་ད་མཚམས་བཞི་དེ། ཤར་ལྷོ་ལྷོ་ནུབ་ནུབ་བྱང་བྱང་ཤར་དེ་ལ་ཤར་ལྷོ་དེ་དང་པོ་ཡིན་དུས།

ལྕགས་རི་གསུམ་པ་དེ་ཡང་བཞག། དེ་ནས་འདུག་སེ་བྱས། ད་སྒེག་མ་ཟེར་སྒེག་སོགས་བརྒྱད་ཡོད་རེད་པ་སྒེག་སོགས་བརྒྱད་དེ་བང་བསྒྲིགས་ནས་དང་པོ་ཕྱོགས་བཞི་ལ་ཚོམ་བུ་བྱས། དེ་ནས་ཤར་ལྷོ་ལྷོ་ནུབ་ནུབ་བྱང་བྱང་ཤར་ཟེར་ནས་མཚམས་བཞི་ལ་བཀོད་རྒྱུ་རེད། མཚམས་དེ་དང་པོ་ཤར་ལྷོ་དེ་མཚམས་བཅད་རྒྱུ། མཚམས་དང་པོ་དེ་ཤར་ལྷོ། དེ་ནས་སྒེག་མ་ཕྲེང་མ་གླུ་མ་གར་མ། དེ་ནས་མེ་ཏོག་མ་བདུག་སྤོས་མ་སྣང་གསལ་མ་དྲི་ཆབ་མ། འདི་སོང་ང། ད་དེ་ནས་ཉི་མ་དེ་ལྷོ་ལ་དགོད། ཉི་མ། ཟླ་བ་དེ་བྱང་ལ་དགོད། ཟླ་བ་དེ། བྱང་ལ་བཀོད། འོ་ད་དེ་ནས། བྷི་ཀའི། ནུབ་དེ་ལ་གདུགས་དེ་བཀོད། ཉི་མ་ཟླ་བ། འོ་ད། དེ་ནས། མི་མཐུན་ཕྱོགས་ལས་རྒྱལ་བའི་རྒྱལ་མཚན་དེ། ཤར་ཕྱོགས་ལ་བཀོད་ཤར་ལ་སོ་སོའི་ངོས་དེ་ལ་རྟེན་འབྲེལ་གྱི་གནད་ཀྱིས་མི་མཐུན་ཕྱོགས་ལས་རྒྱལ་བའི་རྒྱལ་མཚན་བྱས། དེ་དབུས་སུ་ལྷ་དང་མི་ཡི་དཔལ་འབྱོར་ཕུན་སུམ་ཚོགས་པ། མ་ཚང་བ་མེད་པ། ཟེར་ད། འདི་བཞག།

མཐེ་བོ་གཉིས་ཀྱིས་ཕར་མ་བཀག་ན་འདི་ད་ཤུད་འགྲོ་གི་རེད་ཅེས་དང་མཐེ་བོ་གཉིས་ཀྱིས་ལྕགས་རི་ལྕགས་རི་དེ་འཇུས། ཨ་ནི་སོ་སོའི་སྙིང་གི་ཁ་ཐུག་དེ་བཤད། ཨ་ནི་འདུག་སེ་བྱས་ནས། མཎྜལ་ཡར་ཕུད། མཎྜལ་ནང་ལོགས་ཀྱི་རྡུལ་རེ་རེ་ལ་ཡང་ཨ་ནི་གླིང་བཞི་གླིང་ཕྲན་དང་བཅས་པ་ཆ་ཚང་རེ་རེ་བསམ་བློ་བཏང་ཐུབ་ན་ཡག་ཡོད་རེད་རྡུལ་རེ་རེ་ནང་ལོགས་ལ་གླིང་བཞི་གླིང་ཕྲན་ཆ་ཚང་རེ་བྱེད་པ་འོ་དེ་རེད། ཨ་ནི་ས་གཞི་སྤོས་ཀྱིས། བྱུགས་ཤིང་མེ་ཏོག་བཀྲམ་རི་རབ་གླིང་བཞི་ཉི་ཟླས་བརྒྱན་པ་འདི་སངས་རྒྱས་ཞིང་དུ། དམིགས་ཏེ་ཕུལ་བ་ཡིས་འགྲོ་ཀུན་རྣམ་དག་ཞིང་ལ་སྤྱོད་པར་ཤོག། ཨི་དཾ་གུ་རུ་རཏྣ་མར་བཞག་པའི་སྐབས་ལ་ད་བྱིན་རླབས་ཞུ་ཡ་བྱས་ནས་སོ་སོའི་སྔོན་ལ་བར་དུ་བཞག། འདུག་སེ་བྱས་ནས་དེ་རེད། འདི་ཡང་ཁ་ལོག་པའི་སྐབས་ལ་སྟོང་པ་མིན་པ་བྱས་འདི་ནས་ཡོད་རེད་པ་འོ་འདི་རེད།

བདག་གིས་སྦྱིན་སོགས་བགྱིས་པ་འདི་དག་གིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ས་གཞི་སྤོས་ཀྱིས་བྱུགས་ཤིང་མེ་ཏོག་བཀྲམ་རི་རབ་གླིང་བཞི་ཉི་ཟླས་བརྒྱན་པ་སངས་རྒྱས་ཞིང་དུ་དམིགས་ཏེ་ཕུལ་བ་འགྲོ་ཀུན་རྣམ་དག་ཞིང་ལ་སྤྱོད་པར་ཤོག། ཟོ་དང། འགོ་དེ་ཡི་དམ་གུ་རུ་གཅིག་གཉིས་ལབ་སྟེ་གཞུག་གུ་ཡི་དམ་གུ་རུ་དགོས་མ་རེད། ཨ་ནི་གཞུག་གུ་གཞུག་གུ་ཚར་སོང་ན། ད་འགོ་དེ་མཎྜལ་རྒྱས་པ་ཅིག་ཕུལ་དགོས་རེད་བ་དེ་ནི་ཡི་དམ་གུ་རུ་ཟེར་ལབ། ཨ་ནི། གཞུག་གུ་གཞུག་གུ་དེ་ཡང་བསྡུས་པ་ཙམ་བྱས་ན་མཎྜལ་རྒྱས་པ་ཅིག་ཡི་དམ་གུ་རུ་བྱས་ནས་རེ་རེ་རེ་རེ་ལ་ཡི་དམ་གུ་རུ་མ་ལབ་ན་ཡང་འགྲིག་གི་རེད་ར་བ་ད། དེ་ཡིན་ད། ས་གཞི་སྤོས་ཀྱིས་བྱུགས་ཤིང་མེ་ཏོག་བཀྲམ་རི་རབ་གླིང་བཞི་སངས་རྒྱས་ཞིང་དུ་དམིགས་ཏེ་ཕུལ་བ་ཡིས་འགྲོ་ཀུན་རྣམ་དག་ཞིང་ལ་སྤྱོད་པར་ཤོག། ཡང་འདི་རེད། སྤྱོད་པར་ཤོག། ད་དེ་མཎྜལ་བདུན་འདི་རེད། གླིང་བཞི་རི་རབ། གླིང་བཞི་བྱས་རི་རབ་བྱས་ཉི་ཟླ་བྱས་བདུན། དེ་ཡག་པོ་དམིགས་པ་ཡག་པོ་བྱུང་ན་སྐྱབས་འགྲོ་དང་མཎྜལ་གཉིས་ཀ་འགྲིག་འགྲོ་གི་ཡོད་རེད་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་བྱང་ཆུབ་བར་བདག་ནི་སྐྱབས་སུ་མཆི་སྐྱབས་འགྲོ་རེད་བ་ཨ་ནི་མཎྜལ་བྱེད་ཀྱི་རེད། འོ་ད་མཎྜལ་ཕུལ་སྟངས་འོ་དེ་འགྲིག་རེད། སང་ཉིན། ཡབ་འཇམ་དབྱངས་བསྟན་འཛིན། གྲོངས་པའི་དུས་མཆོད་ལ། ཕག་རི་བ་ཨ་མ་གཡང་ལགས་ནས་འདུས་ཚོགས་སུ་གསོལ་ཇ་དང་བཞེས་བག་སྐུ་འགྱེད་བཅས་འབུལ་ལམ་ཞུ་ཆོག་པ་ཞུ། ཨོ་ལགས་སོ་དེ་ཡང་ཇི་སྐད་དུ་དེ་ནི། སྔ་མའི་སྐྱེ་བ་རིན་པོ་ཆེ་ད་ལྟའི་འོ་ད་མི་ལུས་རིན་ཆེན་སྩལ། ད་ལྟའི་དགེ་སློང་རིན་པོ་ཆེ་ཕྱི་མ་གཡང་དུ་མ་སྐྱུར་ཨང་གསུངས་པ་ནང་བདག་གིས་བལ་ད་ད་རེས་བི་ཀའི་རྙེད་པར་དཀའ་ཞིང། འོ་ད་དེ་ནི་རྙེད་ན་དོན་ཆེ་བས་དལ་བརྒྱད་འབྱོར་བཅུ་ཚང་བའི་མི་ཡི་ལུས་རྟེན་བཟང་པོ་ཐོབ་པའི་སྐབས་འདི་ལ་ཨོ་ད་ད་སོ་སོའི་བི་གའི་བཟོ་བཟོ་འདྲ་པོ་བྱས་ནས་རེད་བ་ད། དེ་ནི་ད་ད་རེས་བི་གའི་ལུས་རྟེན་ཐོབ་ཡ་དེ་ཡང་ཨོ་ད་སྐྱེ་བ་སྔ་མ་སྔ་མ་ལ་བི་གའི་སྔ་མའི་སྐྱེ་བ་རིན་པོ་ཆེ་དེ་གའི་ད་དཀའ་ལས་འདྲ་པོ་རྒྱབ་རེད་བ་ད་བི་གའི་འབད་བརྩོན་གྱིས་ཨོ་ད་དལ་བརྒྱད་འབྱོར་བཅུ་ཚང་བའི་བི་གའི་ཐོབ་པ་ལ་བི་གའི་མཐུན་རྐྱེན་ཚང་དགོས་པ་མ་ཚང་བ་མེད་པ་གང་དགའ་བི་གའི་འབད་བརྩོན་གྱི་ཐོག་ནས་བེད་བསྒྲུབས་ནས་ད་དེའི་བཀའ་དྲིན་གྱིས་ད་རེས་སོ་སོའི་ཨོ་ད་མིའི་ལུས་རྟེན་དེའི་ནང་ནས་དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན། ཨོ་ད་དེའི་ནང་ནས་དེ་ནས་ཁྱིམ་ནས་ཁྱིམ་མེད་པར་བི་རའི་རབ་ཏུ་བྱུང་ཨོ་དགེ་ཚུལ་སློང་བསྒྲུབ་ཨོ་འདུག་སེ་བྱས་ནས་བྱེ་བྲག་གི་བའི་སྐལ་བ་བཟང་པོ་བྱུང་བ་དེ་སྐྱེ་བ་སྔ་མ་དེ་གིས་ད་བི་མཚོན་བྱེད་ཡ་དེ་ཡིན་པ་རེད་ཨོ་ད་སྔ་མའི་སྐྱེ་བ་རིན་པོ་ཆེ་ཨོ་ད་ད་ལྟ་མི་ལུས་རིན་ཆེན་སྩལ། སོ་སོ་བའི་མི་ལུས་རིན་ཆེན་དེ་ཐོབ་པར་བྱས་པ་རེད་ད་ད་ལྟའི་དགེ་སློང་རིན་པོ་ཆེ་ཕྱི་མ་གཡང་དུ་མ་སྐྱུར་ཅིག་ཟེར་ད་སོ་སོ་བའི་ཆུང་ཆུང་སྒང་ནས་བི་གའི་ཁྱིམ་ལ་མ་ཆགས་པར་བྱས་རེད་པ་ད་ཁྱིམ་དང་ཕ་མ་སྤུན་མཆེད་གཉེན་ཉེ་དུ་འོ་ད་དེ་ཚོའི་གི་ཁྱིམ་ཁྱིམ་ལ་པི་ཀའི་ཆགས་ཞེན་མེད་པར་བྱས་ནས་ཁྱིམ་ནས་ཁྱིམ་མེད་པར་པི་ཀའི་རབ་ཏུ་བྱུང། རབ་ཏུ་བྱུང་བ་མ་ཚད་པའི་པི་ཀའི་ད་དགེ་དགེ་ཚུལ་གྱི་སྡོམ་པ་དགེ་སློང་གི་སྡོམ་པ་བླངས་ནས་པའི་བྱེ་བྲག་གི་པི་ཀའི་ད་འདུལ་བ་འཛིན་པ་ཟེར་ནས་པི་ཀའི་རེད་པ་ད་བྱེ་བྲག་གི་པའི་རྩ་ཆེན་པོ་འོ་ད་ངུར་སྨྲིག་རྒྱལ་མཚན་གྱིས་པི་ཀའི་ད་པི་ཀའི་དཀྲིས་པས་དེ་ནས་འོ་ད་གར་ཞུགས་བར་དེ་ནས། སྐལ་བ་བཟང་པོ་ཆགས་ནས་རེད་པ་ད་ཡོད་པའི་སྐབས་དེ་ལ། ད་ད་དེ་དགེ་སློང་རིན་པོ་ཆེ་ཕྱི་མ་གཡང་དུ་མ་འཇུག་ཅིག་ཟེར་བ། ད་སྐྱེ་བ་ཕྱི་མ་ག་པར་འགྲོ་དང་མ་འགྲོ་དེ་ད་སོ་སོའི་གི་སྤྱོད་པ་ལ་རག་ལས་ཀི་ཡོད་རེད་རེད་པ་ད། སོ་སོའི་སྤྱོད་པ། སོ་སོའི་སྤྱོད་པ་ཡག་པོ་ལུས་ངག་ཡིད་གསུམ་གྱི་སྤྱོད་པ་ཡག་པོ་ཅིག་བྱུང་པ་ཡིན་ན་ཨ་ནི་ཚེ་འདི་ལ་ཡིན་ནའི་བི་གའི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ་ཡ་ཡོད་རེད། དེ་ལྟར་མ་བྱུང་ན་ཡང་དེ་ནི་སྐྱེ་བ་ཕྱི་མ་ངན་སོང་དུ་མི་སྐྱེ་བ། ལྷ་དང་མི་ཡི་བི་གའི་གོ་འཕང་ཐོབ་ཐུབ་ཡ་ཡོང་གི་ཡོད་རེད་རེད་པ་ད། སོ་སོ་བི། སོ་སོ་བི་གའི་ལུས་ངག་ཡིད་གསུམ་གྱི་སྤྱོད་པ་དེ་ཡག་པོ་ཅིག་མ་བྱུང་ན། ད་དེ་ནས་ད་ཕྱི་མ་གཡང་དུ། བི་གའི་ངན་སོང་གི་མུ་མཐའ་ངན་སོང་མུ་མཐའ་མེད་པའི་འཁྱམས་འགྲོ་ཡ། ད་དེ་བི་གའི་ཡར་འགྲོ་དང་མ་འགྲོ་དེ་ད་སོ་སོའི་བི་སྤྱོད་པ་ལ་གདམ་ག་བྱེད་རྒྱུ་དེ་རེད་ལུས་ངག་ཡིད་གསུམ་གྱི་སྤྱོད་པ། ད་འདུག་སེ་ཡིན་དུས་གང་ལ་བདག་གི་རེད་པ་སྤྱོད་པ་འདི་འདྲས་ནི་གསུངས་ཡ་ཅིག་ཡོད་པ་སྤྱོད་འཇུག་ནང་ལ། འོ་ད་འདི་ནི། འདི་ནི། ཟེར་ནས་ད་སོ་སོ་སོ་སོ་ལ་ཕི་གའི་བསམ་བློ་བཏང་ནས་ད་གང་བྱས་ཕི་གའི། དལ་འབྱོར་གྱི་མི་ལུས་ཐོབ་པ་འདི་པའི་སྟོང་ཟད་དུ་མ་སོང་བར་དལ་བའི་རྟེན་ལ་སྙིང་པོ་ལོན་པ་ཅིག་ད་རེས་བྱེད་དགོས་ཀྱི་འདུག་དེ་ཡང་བས་ད་ལྟ་ཉིད་དུ་བྱེད་དགོས་ཀྱི་འདུག་འོ་ད་དེའི་དོན་དུ་འདི་ནི་བྱང་ཆུབ་ལམ་གྱི་རིམ་པ་ལས་ལྷག་པ་ཞིག་མེད་པ་ཡིན་དུས་ད་སྤྱོད་པ་ཡག་པོ་བྱེད་ཡ། ལུས་ངག་ཡིད་གསུམ་ག་བི་གས་ཡག་པོ་ཡོང་ཡ་ལ་བསླབ་ས་དེ། ད་བྱང་ཆུབ་ལམ་གྱི་རིམ་པ་ལས་ལྷག་པ་ཅིག་ཡོད་མ་རེད་དེ་རེད་པ་ད། དེ་ཡིན་དུས་ད་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་བི་གས་ཞུ་གི་ཡིན། དེ་ཡང་དེ་ནི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་ཡིན་བསམ་པ་བྱས་ནས་ད་ཀུན་སློང་བི་གས་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་གསལ་བཏབ། རེད་པ་ད། ད་གསན་བྱ་དམ་པའི་ཆོས་དེ་ཡང་དེ་ནི་ཀྱེ་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོ་ད་དེ་ནི

ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བའི་ཚུལ་དང་པོ་གསུམ་དེ་སོང་བ་བྱས་ད་བཞི་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དེ་ལ་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་གཉིས་ད་ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ་དེ་ལ་ཐུན་དང་ཐུན་མཚམས་གཉིས་བྱས་ནས་ཐུན་དེ་ལ། སྔོན་འགྲོ་བི་གའི་སྦྱོར་བའི་ཆོས་དང་དངོས་གཞི་ཇི་ལྟར་བྱ་བ་མཇུག་ཏུ་ཇི་ལྟར་བྱ་བ། ད་སྦྱོར་བའི་ཆོས་དེ་ལ་དེ་ནས་གནས་ཁང་ཆོས་དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ། གཉིས་པ་དེ་ནས་མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམས་པ། གསུམ་པ་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུན་ནམ་བརྒྱད་ལྡན་དུ་འཁོད་ནས་འོ་ད། དེ་ནས་ཀུན་སློང། ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་དང་སེམས་བསྐྱེད་སོགས་བྱ་བ། དེ་རེད། དེ་ནས་བཞི་པ་དེ་ནི་ཚོགས་ཞིང་གསལ་གདབ་པ། དེ་འགྲིགས་སོང་ན། དང་བཞི། ཚོགས་ཞིང་གསལ་བཏབ་ཡ་དེ་ས་བཅད་བཞི་པ་ཟུར་དུ་བཅད་པ་རེད། སྐྱབས་འགྲོ་གི་སྐྱབས་ཡུལ་དེ་དང་དེས་མ་མཐུན་མ་འགྲིག་པ་དེ་གང་ལ་འབེབས་མཁན་ད། བླ་མའི་ཚོགས་ཞིང་བལ་གསལ་བཏབ་ཡ་འོ་དེ་རེད། ལྕམ་དྲུག་བལ་གསྐབས་ལ་བལ་སྐྱབས་སུ་འགྲོ་ས་གི་ཡུལ་བལ་འོ་ད་དཀོན་མཆོག་གི་ཚོགས། ལོ་ད་སྐྱབས་གནས་བི་གས་མ་ཚང་བ་མེད་པར་ཚང་མ་བི་གས་བྱས་ནས་ད་དེ་ལ་བི་གས་སྐྱབས་འགྲོ་སྤུས་དག་པོ་ཡོང་ཡག་གི་ཆེད་དུ་རེད་པ་ད། སྐྱབས་འགྲོའི་རྒྱུ་གསུམ་སྔོན་དུ་བཏང་ནས་ཨ་ནི་སྐྱབས་འགྲོའི་སྤུས་དག་དང་བླ་མའི་རྣལ་འབྱོར། ཚོགས་ཀྱི་ཞིང་གསལ་ཏེ་དེ་ལ་སོ་སོ་གི་བི་གས་ཚོགས་བསགས་ས་སྒྲིབ་པ་སྦྱང་ས་གི་ཞིང་ཡོད་ན་མེད་ན་དེ་བླ་མ་རེད། འོ་དེ་ནས་ད་བླ་མ་དེའི་བི་གས་སྐྱབས་གནས་ཀུན་འདུས་སྐྱབས་གནས་གང་ག་ཚུར་བསྡུས་ན་བླ་མ་ནང་ལ་ཚུར་བསྡུས། བླ་མ་གཅིག་ནང་ལ་ཚུར་བསྡུས་འགྲོ་བ་རེད། རེད་པ་ད་བླ་མ་དཀོན་མཆོག་གསུམ་བྱས་དེ་ག་དཀོན་མཆོག་གསུམ་ཚང་མ་ལོ་བླ་མ་ནང་ལ་བསྡུས་འགྲོ་རྒྱུ་རེད་ཕར་ཅིག་བཀྲམ་པ་ཡིན་ན་ནི། ཨོ་ད་ད་ལྟ་ཚོགས་ཞིང་ནང་དག་གི་བེ་གའི་གྲངས་ལས་འདས་པ། ཨོ་ད་བླ་མ་སྡེ་ལྔ་ཡི་དམ་སྡེ་ལྔ། ཨོ་ད་དེ་ནི། རེད་པ་ད་ཆོས་དཀོན་བེ་གའི་སྡེ་ལྔ། ཨོ་ད་དེ་ནི་དགེ་འདུན་སྡེ་ལྔ་བྱས་ནས་ད་རེ་རེ་རེ་རེ་ལ་བེ་གའི་ཚོགས་པ་ཚོགས་པ་བྱས་ནས་བེ་གའི་ཕར་བཀྲམ་ཡ་ཡོད་པ། འོ་ད་འོ་ད་ཚུར་བསྡུས་ན་བླ་མ་འོ་དེ་རེད། རིགས་བརྒྱ་རིགས་ལྔ་རིགས་གསུམ་ཇི་སྙེད་སྤྲོ་ཡང་བླ་མ་འོ་ད་རུ་བལྟ། དེ་ཡིན་དུས་ད་སོ་སོའི་ཚོགས་བསགས་ས་གི་ཞིང་གི་ཚོགས་ཞིང།